རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་ལ་བགྲོ་གླེང་ཞུ་བའི་བརྗོད་གཞི་དེ་གཟའ་འཁོར་སྔོན་མའི་གཟའ་ཟླ་བའི་ཉིན་འདོན་སྤེལ་བྱས་པའི་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་འཛམ་གླིང་གི་རྒྱལ་ཁབ་ཁག་གི་ནང་ལ་ཆོས་དད་རང་དབང་གི་གནས་སྟངས་ཐོག་གི་སྙན་ཐོ་བཏོན་གནང་བ་དེའི་སྐོར་ལ་ཡིན། བརྗོད་གཞི་འདིའི་ཐོག་གླེང་མོལ་གནང་བར་ཞལ་པར་ཐོག་ནས་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཡང་ལྷན་ཚོགས་དེའི་ཚོགས་གཙོ་འབུམ་རམས་པ་བསྟན་འཛིན་རྡོ་རྗེ་ལགས་ཡིན། བསྟན་འཛིན་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས།
ལགས་སོ་པད་མ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས། ཐུགས་རྗེ་གནང་ད་དེ་རིང་ཁྱེད་རང་ཐུགས་བྲེལ་ཞེ་དྲག་འདུག་སྟེ་ང་ཚོར་དུས་ཚོད་བཏོན་གནང་སོང་བཀའ་དྲིན་ཆེ་ཞུ་གི་ཡིན། ཨེ་རྣམ་པ་ཚོས་ད་རེས་འདོན་སྤེལ་གནང་བའི་སྙན་ཐོ་དེའི་ནང་ལ་གཙོ་བོ་ག་རེ་ག་རེ་གསལ་གི་ཡོད་རེད། ལགས་ལགས་སོ་ལགས་འོང་ད་ག་རེ་ཞུ་དགོས་རེད་ཆོས་དད་རང་དབང་འདི་ད་སྤྱིར་བཏང་འཛམ་གླིང་མི་ཡོངས་ཁྱབ་ལ་ཡ་ཨ་ནི་མིའི་གི་ད་འགྲོ་བ་མིའི་གི་ཐོབ་ཐང་རང་དབང་ཟེར་ནས་མི་དུས་འདི་རྨང་གཞི་དང་རྩ་བའི་གལ་ཆེན་པོའི་རང་དབང་ཆགས་བསྡད་འདུག་ག་ལགས་རེད་བ་བྱས་བྱས་ད་ང་ཚོ་ཨ་རི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་ལོ་རེ་རེ་ལ་ཡ་ཨ་ནི་ཨ་རི་གཞུང་ལ་ཡ་ད་གཅིག་སྲིད་ཇུས་ལམ་སྟོན་གྱི་སྙན་ཐོ་ཞིག་ཕུལ་དགོས་ཡོད་རེད་བ་ད་ཉིས་སྟོང་བཅུ་དགུའི་སྙན་ཐོ་འདི། ཁ་སང་གཟའ་ཟླ་བའི་ཞོགས་ཀས་ང་ཚོས་དམིགས་བཀར་གསར་འགོད་ལྷན་ཚོགས་ཐོག་ལ་ཡར་འགྲེམས་སྤེལ་ཞུས་པ་དེ་རེད་ད་འདིའི་ནང་ལ་ཡ་ང་ཚོས་ཀྱི་ད་རྒྱལ་ཁབ་ཉི་ཤུ་རྩ་བརྒྱད་ལ་ཡ་ད་དམིགས་སུ་བཀར་ནས་ལགས་རེད་བ་དེ་དབྱེ་བ་གཉིས་ལ་ཕྱེས་རྗེས་ཨ་ནི་ག་ཟེར་ཤིན་ཏུ་བློ་འཚབ་ཅན་གྱི་རྒྱལ་ཁབ Country of Particular Concern ཟེར་མཁན་གྱི་འདི་ཐོ་གཞུང་དང་པོ་དེའི་ནང་ལ་ཡ་རྒྱལ་ཁབ་བཅུ་དྲུག་བྱས་ད་དེའི་ནང་ལ་ཡ་འབར་མ་དང་སཱའུ་ཏི་ཨ་ར་བྷི་ཡ་དང་པཱ་ཀི་སི་ཐན་དང་རྒྱ་ནག་ཡོད་རེད་བ་ལགས་བྱང་ཀོ་རི་ཡ་ལ་སོགས་པ། དེ་ནས་རིམ་པ་གཉིས་པའི་ནང་ལ་ཡ་ཡང་རྒྱལ་ཁབ་བཅུ་གཉིས་བཅས་ད་དེའི་ནང་ལ་ཡ་ཆོས་དད་རང་དབང་གི་དོག་པོའི་གི་གནད་དོན་ག་ལ་གང་འཚམས་ཡོད་པ་བཅས་ལ་ཡ་ཨ་ནི་ད་ལྟ་རིམ་པ་དང་པོ་ནང་བཞིན་ཚབས་ཆེན་པོ་མེད་པ་བཅས་ཀྱི་ཡང་རྒྱལ་ཁབ་བཅུ་གཉིས་བཅས།

ཨ་ནི་ཆེད་ལས་པ། སྲིད་ཇུས་ཉམས་ཞིབ་པ་ཡོད་རེད་བ། Policy Researcher། ཟེར་གྱི་རེད་བ། ལགས་འོང་ལགས། ཁོ་རང་གི་ཉམས་ཞིབ་དེ་གའི་དེ་གཙོ་བོ་གནང་དགོས་པ་དང་ཁོ་རང་ཚོ་གླ་ཡོད་བྱས་གནད་དོན་དེའི་ཐོག་ལ་མངགས་པ་མངགས་པ་དེ་གའི་དེ་རེད་བ། ལགས་སོ་ད་ང་ཚོ་འགན་འཛིན་དེ་གའི་དེ་ད་དང་བླངས་ཞུ་ཡས་བྱས། ཨ་ནི་དེའི་ཐོག་ལ་ཡང་ཁོང་ཚོའི་གི་ད་ག་ཟེར་ཉམས་ཞིབ་གནང་བ་དང་དེ་གའི་དེ་ཨ་ནི་དྲང་པོ་བྱུང་འདུག་མི་འདུག་ཨ་ད་འགན་འཁྱེར་དགོས་རེད་ཨ་ནི་ལྷག་དོན་དུ་ང་ཚོ་འགན་འཛིན་དེ་གའི་དེ་ད་རྒྱལ་ཁབ་མང་པོ་ཅིག་ལ་ཡ་ཁོང་ཚོས་ཐོངས་མཆན་སྤྲད་པ་ཡིན་ན་ཨ་ནི་ས་གནས་ས་ཐོག་བཅར་རྗེས་ཨ་ནི་འབྲེལ་ཡོད་ཀྱི་ད་ཅིག་ཆོས་ལུགས་འདྲ་མིན་དེའི་གི་དབུ་ཁྲིད་ཡིན་ནའི་རེད་དེའི་ཐོག་ལ་ཡ་ཅིག་ད་ཉམས་ལེན་བྱེད་མཁན་ཡིན་པ་རེད་དེ་ག་ནང་བཞིན་རྒྱལ་ཁབ་དབུ་ཁྲིད་འདི་གས་དེ་ང་ཚོའི་གི་མཇལ་འཕྲད་ཞུས་རྗེས་ཨ་ནི་གནད་དོན་ཐོག་ལ་ཡ་ཚང་མའི་བཀའ་མོལ་དེ་ཉན་རྗེས་ཨ་ནི་འདི་གས་དེ་སྙན་ཐོའི་ནང་ལ་ཡ་ག་ལ་གང་འཚམས་འཁོད་ཐབས་ཞུ་དགོས་རེད་བ་ལགས་དེ་ད་ཨ་ནི་ངའི་གི་ད་རོགས་པ་དེ་གས་དེ་ད་རྒྱལ་ཁབ་མང་པོ་ཞེ་པོ་ཅིག་ལ་ཕེབས་ཡོད་རེད་ལགས་རེད་བ་ད་ང་སོ་སོ་དེ་སློབ་གྲྭ་ཞེ་པོ་ཅིག་བསླབ་ཀྱི་ཡོད་པ་སོང་ཙང་ཨ་ནི་མང་པོ་བཅར་ཐུབ་གི་མི་འདུག་ང་ད་ང་ལོ་གསུམ་ད། ལྷག་སུ་ཅིག་ནང་ལ་ཡང་ངས་འབར་མ་དང་ཨི་རག་ནང་ལ་ཡང་ཨར་ཟླ་གཅིག་བཅར་རྒྱུ་བྱུང་བ་རེད་ལོས་རེད་བ། ལོ་ལེགས་དེ་ཚོ་གཟིགས་གནང་དུས་ཨེ་ནི། ཆོས་དད་རང་དབང་ཐོག་ལ་རྡོག་རོལ་ག་འདྲའི་རབ་བཏང་བའི་གཟིགས་གནང་སོང།
ལགས་ད་གཙོ་བོ་དེ་འདི་རེད་འདུག་དཔེར་ན་ག་རེ་ཞུ་གི་རེད། ད་རྒྱལ་ཁབ་ག་པར་ཡིན་པ་ཡིན་ནའི་འདིའི་ནང་ལ་ཡང་ཨེ་ནི། ད་ཚོགས་སྡེ་འདྲ་མི་འདྲ་དང་ཁག་འདྲ་མི་འདྲ་མང་པོ་ཡོད་ཙང་ཨེ་ནི་ཆོས་ལུགས་གཙོ་ཆེ་རུ་བྱིན་དགོས་རེད་བ། ད་གཙོ་ཆེ་བྱིན་ན་མི་འདུག་ད་ག་རེ་ཟེར་གི་རེད་མང་ཆེ་གི་ཡིད་ཆེས་བྱེད་ཆེ་ལོས་རེད་བ། ནའོ། དེ་འདྲ་ཨི་རག་ནང་ལ་ཆ་བཞག་པ་ཡིན་ན་ད་ཡང་ཤི་ཡ་དང་སུ་ནི་ཡིན་རྒྱུ་ཁོ་རང་ཚོ་ཁ་ཆེ་རེད་དེ། འདིའི་བར་དུ་གི་ད་གནད་དོན་ད་ཨ་འདང་ནང་བཞིན་ཨི་རག་ནང་ལ་ཡ་ད་མང་པོ་ཅིག་གི་ཐུགས་སྣང་ཡོང་གི་མོད་ད་ཡེ་ཤུ་ག་ལ་ག་ཙམ་དུ་དབང་ལོ། ནའོ་ལ་ཡེ་ཛི་ཏི་ཨ་དང་བྱས་སོ་ཙང་ལགས་ཨ་ནའོ། འདི་གས་འདི་གི་ཨ་ད་ག་ནང་བཞིན་ཨ་ནའི་ག་སོ་ཡེ་ཛི་ཏི་ཞེས་ནས་ད་སྔས་མ Mesopotamian civilization ནས་མ་བརྒྱུད་པའི་གི་ཡང་ཆོས་དད་བྱས་དེ་ངས་ཨ་ད་འདི་གས་ཐོག་ལ་ཡ་ཨ་ནི་པའི་དམ་དྲག་ཆེན་པོ་ཞེ་པོ་བྱས། ཨན་ཁོ་རང་ཚོས་ཡིད་ཆེས་བྱས་དེ་གས་དེ་ཨན་རང་དབང་དང་འདི་འདྲའི་ཐོག་ནས་ཉམས་ལེན་བྱེད་མ་བཅུག་པ་བྱས། ཨ་ནི་བཀག་རྒྱ་མང་པོ་ཞེ་པོ་ཞིག་བཏང། ཨོ་ལགས་ལགས་ད་འདི་གས་དེ་ཆོས་ལུགས་ཀྱི་གནད་དོན་ཞེ་པོ་ཆགས་ཀྱི་ཡོད་ར་བ་ལགས། ལགས་འོ་ལགས་ལགས་འོན་ད་ག་ནང་བཞིན་ད་རྒྱ་ནག་ཐོག་ལ་ཡིན་ན་ང་ཚོའི་ལོ་ལྟར་བཤད་དགོས་བ་རེད་འོན་ད་ག་ནང་བཞིན་རྣམ་པ་ཚོའི་གི་ཆོས་དད་རང་དབང་གི་སྙན་ཐོ་རེད་ཡང་ཨ་རི་ཕྱི་སྲིད་ལས་ཁུངས་གི་བཏོན་གནང་བ་ཡིན་ནའི་ད་ཅིག་གི

རྩ་བའི་གཞུང་གི་ཨེ་ནེ་ཨེ་ཁ་བཙུགས་བཞག་པ་ཞིག་གི་ལྷན་ཚོགས་རེད་དེ། ཨན་ཡང་ང་ཚོས་ཕྱོགས་རིས་སྤངས་པ་དང་རང་དབང་ཅན་གྱི་དམིགས་བསལ་གྱི་ཚོགས་ཆུང་བྱས། ཨན་ཨ་རི་གཞུང་ལ་ཡང་སྲིད་བྱུས་ལམ་སྟོན་ཕུལ་མཁན་གྱི་ད་ལྷན་ཚོགས་དེ་ང་ཚོ་མ་གཞི་མི་འདུག་མང་ལ་རུ་བ། ང་ཚོས་ཀྱི་ཨན་ནི་སྙན་ཐོ་དེ་ཨན་རྒྱལ་ཁབ་སུམ་ཅུ་མ་ཟིན་ཙམ་ཅིག་ད་འདི་གས་དེ་པའི་སྐོར་ལ་ཉམས་ཞིབ་བྱས་དེའི་ཐོག་ལ་ཡང་དཔྱད་པ་བྱས་ས་གནས་ས་ཐོག་ལ་བཅར་མང་པོ་ཞིག་བྱས་ཚེ་ང་ཚོས་དེ་ཡང་དཔྱད་པ་བྱས་རྗེས་ཉམས་ཞིབ་ཚད་ལྡན་བྱས་ནས་ད་སྲིད་བྱུས་ལམ་སྟོན་ཕུལ་གྱི་ཡོད་རུ་བ་ལགས་ད་རྒྱ་ནག་ཆ་བཞག་ན་ད་ག་སོག་པོ་རེད། State Department ཕྱི་སྲིད་ལས་ཁུངས་དང་ང་ཚོ་ཚང་མ་ལོ་དང་ལོ་ནས་ལོ་བསྟུད་དེ་ཚང་མས་ཀྱིས་ད་ག་སོར་མོས་མཐུན་ཞུས་པའི་གི་ད་ཆེས་བློ་ཚབས་ཅན་གྱི་རྒྱལ་ཁབ་ཅིག་རུ་བ་ལགས་བྱས་ན་ད་ད་ནང་ག་ནང་གསུངས་པ་ནང་བཞིན་བྱས་ན་ད་ལོ་ལོ་དེ་ང་ཚོའི་སྙན་ཐོའི་ནང་བལྟས་དུས་གང་ལ་ཡང་རྒྱ་ནག་ཡོངས་ལ་ཡང་ཆོས་དད་རང་དབང་གི་ནི་དོག་པོ་དེ་ཚབས་ཆེ་རུ་འགྲོ་གི་ཡོག་རེད་ལ་ལྷག་དོན་དུ་ད Uyghur ཁ་ཆེ་དེ་གས་དེ་ལ་རོ་བ། ང་ཚོའི་ད་ཤར་ཏུར་ཀི་སི་ཐན་ཟེར་གྱི་རོ་བ། ཁོ་རང་ཚོ་ལའི་དོག་པོ་ཆེ་ཤོས་ཆེ་ཚེ་ཁོང་ཚོ་དཔེར་ཆ་བཞག་པ་ཡིན་ན་མི་འབུམ་བརྒྱད་ནས་ས་ཡ་གཉིས་མ་ཟིན་ཙམ་ཅིག་ཨ་ནི་མི་གར་གར་སོ་བི་གི་འདུ་འཛོམས་བྱེད་ནི Detention Camp ཟེར་གྱི་རོ་བ་ད་བཙོན་འཇུག་བྱེད་གི་འདུག་མ་ཞེ་དྲག་གི་ཁོང་ཚོའི་ཐོག་ལ་ཡ་ཨ་ནི་ག་ཚོད་ཁྲིམས་ཞིག་དམ་དགོས་རེད་ད་ད་ག་ནང་བཞིན་ང་རང་ཚོས།

ཀྱི་སྐད་ཡིག་བསླབས་པ་ལ་སོགས་པ་ཨ་ནི་ཅིག་ཆོས་ཀྱི་གནད་དོན་བགྲོ་གླེང་བྱས་པ་ཡིན་ན་ད་ལྟའི་ཁྲིམས་འགལ་ཆགས་ཀྱི་རུ་བ་དབྱིན་ཇིའི་ཐོག་ལ་ཞུས་པ་ཡིན་ན Crime རུ་བ་འཛིན་གྲྭས་ཀྱི་ཨ་ནི་དམ་དྲག་ཆེན་པོ་ཆགས་ཡོང་གི་འདུག་ད་ག་ནང་བཞིན་ཨ་ནི་དགེ་འདུན་པ་ཚོ་ལ་ཡང་ཨ་ནི་བའི་དམིགས་བསལ་གྱི་སྦྱོང་བརྡར་སྤྲད་རྗེས་ཨ་ནི་ཅིག་གཞུང་མང་ཁོ་རང་ཚོའི་འདུག་བ་གཞུང་གི་དགོས་མཁོ་བྱུང་བ་ཡིན་ན་ཨ་ནི་ཆོས་དད་རང་དབང་གནད་དོན་ཐོག་ལ་འདུག་བ་ངོ་རྒོལ་བྱེད་པ་འདི་ཁ་བྲལ་བྱ་ངན་ཟེར་རུ་བ་འདི་འདི་ཡང་སློབ་གསོ་དམིགས་བསལ་སྤྲད་རྗེས་དགེ་འདུན་པ

དེ་ལྟར་གངས་ཅན་བོད་ཀྱི་གནད་དོན་ཐོག་ལ་ད་ལྟ་ང་ཚོས་ཧ་གོ་བ་བྱས་ན་ཡང་མེ་མཆོད་ཕུལ་དེ་ཀྱང་ད་བརྒྱ་དང་ལྔ་བཅུ་ང་བདུན་བྱུང་བ་རེད་བ་ལོ། དེ་འདི་གའི་གནད་དོན་དཔེ་ཚབས་ཆེན་ཞེ་དྲག་དང་རྒྱལ་བའི་སྐུ་སྐྱེ་ཡང་སྲིད་ཕེབས་ཡག་ཐོག་ལ་ཡང་ད་རྒྱ་ནག་གིས་དཔེ་ཐེ་ཇུས་བྱེད་ཅེས་ད་མ་འོས་པའི་ཞུ་ནི་རེ་བྱེད་དེ་གོ་རོལ་ལོ། ལོ་ལགས་སོ་དེ་ཚོ་ཚང་མ་ཅིག་ད་རྣམ་པ་ཚོས་གསལ་སྟོན་གནང་ཡོད་རེད། ད་གིན་གསུངས་སོང་རྒྱལ་སྤྱིའི་ཆོས་དད་རང་དབང་གི་ལྷན་ཚོགས་འདིའི་ཐོག་ནས་སྙན་ཐོ་འདིའི་ད་སྲིད་ཇུས་ལམ་སྟོན་ཅིག་ཆགས་ཀྱི་ཡོད་རེད། ད་འདི་ཨ་མི་རི་ཀའི་སྲིད་འཛིན་གྱི་ལས་ཁུངས་རེད་ཕྱི་སྲིད་དྲུང་ཆེ་མཆོག་རེད་ད་ག་ནང་བཞིན་ཨ་ནི་གྲོས་ཚོགས་གོང་འོག་གཉིས་ལ་ཡར་ཕུལ་གནང་གི་ཡོད་རེད་བྱས་ཙང་འདི་འདྲའི་ཆ་ནས་ད་ཅིག་ཨ་མི་རི་ཀའི་གཞུང་དང་གྲོས་ཚོགས་ཀྱི་ཐོག་ནས་འཛིན་སྐྱོང་དང་གྲོས་ཚོགས་གཉིས་ཀའི་ཐོག་ནས་ཨ་ནི་ཆོས་དད་རང་དབང་ཡོང་ཡག་ལ་ཡར་ཅིག་ལས་དོན་མང་པོ་ཅིག་གནང་དགོས་ཀྱི་རེད་བྱས་ཙང་རྣམ་པ་ཚོའི་ཐུགས་ལ་ད་ལས་དོན་གནང་དགོས་ཡག་ག་རེ་ག་རེ་འདྲ་བོ་གནད་འགག་རྩིས་གནང་གི་ཡོད་པ། ལགས་རེད་ད། ག་སོགས་ང་ཚོ་ཁ་སང་དེ་ཀའི་སྙན་ཐོ་དེའི་འགྲེམས་སྤེལ་ཞུ་ས་ད་ག་རང་ལ་ཡ་ད། དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གི་འཐུས་མི་དེ་འདྲས་ཕེབས་བྱས་ང་ཚོའི་ཐོག་ལ་ཡ་ད་གསུང་བཤད་གནང་སོང་བ་ཆོས་དད་རང་དབང་གནད་དོན་གལ་ཆེན་པོ་ཡིན་པ་དང་རེད་བ་སྤྱིར་བཏང་བྱས་པ་ད་སྲིད་དོན་ཐོག་ནས་ཁོ་རང་ཚོ་ཅིག་ད་ཅིག་གཟིགས་ཚུལ་ད་ལྟ་བ་མ་མཐུན་པ་མང་པོ་ཡོད་རེད་ད་ཆོས་དད་རང་དབང་གི་གནད་དོན་ཐོག་ལ་ཡ་ཨ་ནི་ཟོང་ཁ་གཅིག་སྒྲིལ་ཡིན་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ཡིན་གསུང་གི་འདུག་ཨ་ནི་ད་ག་ནང་བཞིན། མང་པོ་ཞིག་སྔོན་མ་ནས་གསུངས་སོང་ལ་ཁ་སང་གསུང་གིས་ང་ཚོའི་སྲིད་ཇུས་ལམ་སྟོན་ཕུལ་བ་དེ་གའི་དེ་ཁོ་རང་ཚོ་ལ་ཞེ་དྲག་ཐུགས་ཕན་གསོ་གི་འདུག་ད་ང་ཚོའི་ལྷན་ཚོགས་ཀྱིས་ད་ད་ལྟ་འདི་སྙན་ཐོ་རྒྱས་པ་དེ་དང་ཨ་འདིའི་སྐབས་ལ་སྙན་ཐོ་བསྡུས་པ་ཞིག་བྱེད་ཡང་ཁོ་རང་ཚོ་མཛད་བྲེལ་ཆེན་པོ་རེད་བ་ལོ། དེ་གའི་དེ་ད་གྲོས་ཚོགས་ཀྱི་ད་འཐུས་མི་མི་རེ་ངོ་རེ་ལ་ཡང་ང་ཚོས་ཕུལ་ཡ་ཡིན་པ་བྱས་ནས་ཨ་ཁོ་རང་ཚོ་དེ་གའི་ཐུགས་ཞིབ་གནང་རྗེས་ཨ་ནི་བེ་ཕྱི་རྒྱལ་ཁབ་ཀྱི་དཔོན་རིགས་ཁག་དང་འབྲེལ་ལམ་ག་པར་གནང་བ་ཡིན་ནའི་ཆོས་དད་རང་དབང་གནད་དོན་དེ་གལ་ཆེན་པོ་བརྩིས་རྗེས་ཆོས་དད་རང་དབང་ལ་སྲུང་བརྩི་བྱེད་དགོས་ཀྱི་བཀའ་མོལ་དེ་གནང་དགོས་ཀྱི་འདུག་ལྷག་པར་དུ་ད་ལྟ་ཤིན་ཏུ་བློ་འཚབ་ཅན་གྱི་རྒྱལ་ཁབ་ཀྱི་ཐོ་གཞུང་ནང་ཆུད་པ་འདི་ཨ་རིའི་ཁ་སོ་ཁོར་ཁྲིམས་འཆར་ཡོད་རེད་བ་ངས་མ་ཀློག་ཁྲོད་ཆུད། མིན་ན Global Magnitsky Accountability Human Rights Accountability Act ཡོད་རེད་འགྲོ་བ་མིའི་ཐོབ་ཐང་གཞིར་བཟུང་གི་ད་ག་ནང་བཞིན་བོད་ལ་ཆ་བཞག་པ་ན་ཁ་སང་ཕར་འགྲོ་ཚུར་འོང་གི Reciprocal Access to Tibet Act འདི་གའི་གི་དགོངས་དོན་གཞིར་བཟུང་གི་དེ་ནི་ཨ་རི་གཞུང་གིས

ད་ནི་ད་གིན་གསུངས་སོང་སྙན་ཐོ་གཞིར་བཟུང་བྱས་པས་ན་རྒྱལ་ཁབ་ཉི་ཤུ་རྩ་བརྒྱད་ཙམ་གྱི་ནང་ལ་ཡ་ཆོས་དད་རང་དབང་གི་ཐོག་ལ་ཞིབ་འཇུག་གནང་ཡོད་རེད། ཡིན་དུས་ད་ང་རང་ཚོས་ཅིག་དེང་སང་དུས་ཚོད་ནང་ལ་ཡ་ང་ཚོ་ཡར་ཐོན་ཅན་རྒྱལ་ཁབ་ཞེ་བོ་ཡིན་མང་པོ་ཅིག་ཡར་རྒྱས་ཞེ་བོ་ཞིག་འགྲོ་གི་འདུག་ཟེར་གྱི་རེད་བ། ཡིན་ནའི། འགའ་ཤས་ཅིག་གིས་ད་ཆོས་དད་རང་དབང་ཐོག་ལ་སླེབས་དུས། ད་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡག་བྱས་པ་ཡིན་ན། ད་ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་ཡག་དེ་ཚོའི་གནས་སྟངས་དེ་ཇེ་ཞན་ཇེ་སྡུག་འགྲོ་གི་ཡོད་པ་མ་གཏོགས་ཡར་རྒྱས་འགྲོ་གི་མི་འདུག་ཅེས་གཟིགས་འདུག་བྱས་ཙང་འདི་རྣམ་པ་ཚོའི་གཟིགས་ཚུལ་ག་འདྲས་ཡོང་གི་འདུག་ལགས། ལགས་འོང་ད་འདིའི་སྐབས་སུ་གོ་བློ་ཕམ་བཅས་ལ་ཡ་ད་ང་ཚོའི་ཉམས་ཞིབ་བྱས་པའི་གཞིར་བཟུང་བྱས་པ་ཡིན་ནའི་ད་འདིའི་སྐབས་སུ་ཕྱོགས་དང་ཡོང་བ་ཞག་འབར་ནས་ཡར་རྒྱས་འགྲོ་གི་ཡོད་རེད་དེ་སྤྱི་ཡོངས་ནས་ཞུ་བས་ན་ཨ་ནི་ཆོས་དད་རང་དབང་གི་གནད་དོན་འདི་ད་རྒྱལ་ཁབ་མང་པོ་ཞེ་པོ་ཅིག་ལ་ཡ་མང་ཉམས་དམས་སུ་འགྲོ་གི་འདུག་བ་ལགས་རེད་བ། དཔེར་ན་ད་ལྟ་ང་ཚོའི་ད་བློ་འཚབ་ཅན་གྱི་རྒྱལ་ཁབ་འདི་ཚོའི་ནང་ལ་ཡིན་བས་ན་ཨ་ནི་སྔ་རྒྱུན་ལས་ཨ་ནི་རྒྱལ་ཁབ་མང་པོའི་ནང་སྡུག་རུ་འགྲོ་གི་འདུག་དཔེར་ན་རྒྱ་ནག་འདྲ་བོ་ཆ་བཞག་པ་ཡིན་ན་དངོས་གནས་བཟང་ཕྱོགས་ཤེས་མེད་དེ་འགའ་རུ་ཆགས་གི་འདུག་བ་ད་དཔེར་ན་རྒྱལ་ཁབ་ཁ་ཤས་བས་ན་སཱའུ་ཏི་ཨ་ར་བྷི་ཡ་འདྲ་བོ་འདི་འདྲ་ཡིན་པ་ཡིན་ན་སྤྱིར་བཏང་བློ་འཚབ་ཅན་གྱི་རྒྱལ་ཁབ་ནང་ད་ལྟ་ང་ཚོ་མུ་མཐུད་ཐོ་གཞུང་བཀོད་བཀོད་ཡོད་དེ་ཡང་ཅིག་བཟང་ཕྱོགས་ཀྱི་འགྱུར་བ་ཏོག་ཙམ་ཞིག་ཡོང་གི་འདུག་ཨང་དཔེར་ན་བུད་མེད་ཚོ་ལ་ཡང་ཅིག་ད་མོ་ཊ་གཏོང་ཡག་གི་ཐོབ་ཐང་ལ་སོགས་པ་སྔས་མ་བུད་མེད་ཚོ་ཡིན་པ་འདི་གཅིག་པོ་ཅིག་སྐྱེས་པ་ཅིག་གིས་འདི་མཉམ་དུ་འགན་ལེན་མ་བྱས་ན་བུད་མེད་གཅིག་པོར་འགྲོ་ཆོག་གི་མི་འདུག་ཨང་ལགས་རེད་བ་ཡང་འདི་གས་འདི་ཁྲིམས་གུ་ཡངས་གཏོང་ཡག་ལ་སོགས་པ་ཨང་རྒྱལ་ཁབ་དཔེར་ན་ཅིག་ཨ་ཟ་བ་ཇཱན་ཟེར་མཁན་འདྲ་བོ་ད་ཁ་ཟག་སི་ཐན་ཟེར་མཁན་འདི་གས་འདི་ཆོས་དད་རང་དབང་ཐོག་ལ་དམིགས་བསལ་དོ་སྣང་བྱས་བྱས་ང་ཚོའི་མཉམ་དུ་ཡང་ཅིག་ཤུགས་ཆེན་པོ་འབྲེལ་བ་བྱས་ད་ཨ་རི་གཞུང་མཉམ་དུ་དམིགས་བསལ་གྱི་འགྲོ་བ་ཅིག་ཡང་འདི་གས་བཟང་ཕྱོགས་འགྱུར་བ་རེད་བ་ལགས་རེད་བ། འདི་འདྲའི་ཡོང་གི་འདུག་ད་ཅི་གནང་བཞིན་ར་ཆོས་ལུགས་ཀྱི་གནད་དོན་འདིའི་རྦད་དེ་སྐབས་སུ་ཉམས་དམས་ཕྱིན་བྱས་ང་ཚོས་ད་འདིའི་ཐོག་ལ་སྐད་ཤུགས་ཆེན་པོ་བྱས་བཤད་བྱས་འདིའི་ཐོག་ལ་ཡ་གཅིག་ད་ནུས་པ་ཡོད་དགུ་རྩོད་རེ་རུ་སྟོན་ཁ་བྱེད་ཀྱི་ཡོད་པ་ལགས། ལགས་འོང་ལགས་ལགས་འདུག་ག་ཐུགས་རྗེ་གནང་ཨ་ནི་ད་གཞི་མའི་དྲི་བ་ཞུ་ཡ་མེད་ཨ་ནི་ང་རང་ཚོ་ད་ཡང་སེ་ང་ཚོའི་གཞོན་སྐྱེས་དང་ཤེས་ཡོན་ལས་རིམ་ཐོག་ལ་ཡ་ཨ་ནི་གདན་འདྲེན་ཞུ་ཡ་གོ་སྐབས་ཐོབ་ཡ་ཁག་པོ་འདུག་བྱས་ཙང་དེ་འདྲའི་ཆ་ནས་ཨ་ནི་དེ་རིང་གི་ཨ་ནི་གོ་སྐབས་འདི་ཟིན་བྱས་ད་ང་ཚོའི་གཞོན་སྐྱེས་ཚོ་ལ་ཡ་བཀའ་སློབ་འབོད་སྐུལ་ཞིག་གནང་རོགས་གནང། ལགས་ལགས་སོ་ད་ངས་འདི་གོ་སྐབས་འདི་ཞུས་བྱས་འདི་ཞུ་དགོས་པ་བསམ་གི་ད་ང་རང་ཚོས་ད་བོད་བོད་རིགས་གཞོན་སྐྱེས་འདི་ད་བོད་ཕྱི་ནང་གཉིས་ད་ལྷག་པར་དུ་ང་ཚོ་ཕྱི་ལོགས་རང་དབང་ཅན་གྱི་རྒྱལ་ཁབ་ད་ཡུ་རོབ་དང་ཨ་རི་དང་ག་པར་ཡོད་པ་ཡིན་ནའང་ལགས་རེད་བ་ད་ང་འདི་གཅིག་འདི་རེད་བ་ལགས་ད་འབྲེལ་ལམ་དང་ལེགས་བྱང་རིག་པའི་སློབ་དཔོན་སོང་ཙང་ངོ་བོ་འཛིན་ཕྱོགས་གི་ཐོག་ལ Identity ཟེར་གི་རེད་བ་དབྱིན་ཇིའི་ཐོག་འདིའི་ཐོག་ལ་ཉམས་ཞིབ་མང་པོ་བྱེད་གི་ཡོད་རེད་བྱས་ཙང་འདི་ང་ཚོར་ལྷག་པར་དུ་གནད་འགག་ཅིག་འདུག་བསམ་གི་ད་དཔེར་ན་ང་འདྲ་བོ་ཆ་བཞག་པ་ཡིན་ན་ཨ་ནེ། ཨ་ཟེར་ཨ་རིའི་མི་སེར་གྱི་བོད་མི་བོད་མི་ཅིག་རེད་བ་ལགས། ཨང། བྱེད་དེ་འདིས་ག་རེ་ཟེར་ཏེ་སྔོན་མ་ང་རྒྱ་གར་ཡིན་པ་ཡིན་ན་བོད་མི་སྐྱབས་བཅོལ་ཅིག་བྱས་ཙང་སྐྱབས་བཅོལ་གྱི་བསམ་བློ་དང། འདིའི་གི་མཚམས་ཅིག་ནང་ལ་མ་གཏོགས་བསམ་བློ་དགོས་མེད་འདི་མ་གཞི་འཁོར་ཐུབ་གི་མི་འདུག་ཨང་ལགས་རེད་བ། ཨང། ད་ད་ལྟ་འདྲ་བོ་ཆ་བཞག་པ་ཡིན་ན་ང་བོད་མི་ཅིག་རེད་ཟེར་ན་རེད་སོ་སོའི་རྒྱལ་ཁབ་དང་དག་ལ་རྩོད་དགོས་ཡོད་རེད་གནད་དོན་ཐོག་ལ་ཡིན་ན་ང་ཨ་མི་རི་ཀའི་མི་སེར་སོང་ཙང་འདིའི་ཆ་ནས་ང་ཡང་ཨ་མི་རི་ཀའི་རྒྱལ་ཁབ་གི་མི་སེར་དང་རང་དབང་ཅིག་ཡོད་རེད་བ་དབང་ཚད་ཅིག་ལགས་རེད་བ། ལགས་རེད་བ། བྱས་ཙང་ང་རང་ཚོ་ད་ཨ་མི་རི་ཀ་བཞུགས་ནའང Canada ཡོད་པ་ནི་ཡུ་རོབ་ག་པར་ཡོད་ནའང་ལུང་པ་དེ་མི་སེར་ཡིན་པ་ཡིན་ན་ཨ་ནི་སྐྱབས་བཅོལ་གི་བསམ་བློ་དེ་ཤུགས་ཆེན་པོ་དགོས་གི་འདུག་སོ་སོའི་གི་རྒྱལ་ཁབ་དེ་འདྲའི་རྩོད་དགོས་རེད་དེ་ཡང་ཕྱོགས་གཅིག་ནས་སོ་སོ་མི་སེར་ཡིན་པ་སོང་ཙང་དེའི་ཐོབ་ཐང་དང་བསམ་བློ་དེ་ཡག་གི་འཁྱེར་བྱས་ལགས་རེད་བ་ན་ཕྱག་ལས་གནད་འགག་ཆེན་པོ་གནང་ཐུབ་ཡག་ལ་གལ་ཆེན་པོ་འདུག་བསམ་གི་ད་དཔེར་ན་ང་འབར་མ་དང་འགྲོ་བའི་དུས་དེ་ཨ་རི། ད་མི་རྒྱལ་ཁབ་ཀྱི་ང་སྐུ་ཚབ་ཆགས་བསྡད་ཡོད་རེད་བ་ལགས་རེད་བ། ན་རེད་ལ་བྱེད་རེད་དོན་གང་ལ་བྱེད་ད་སྔས་མ་རྒྱ་གར་ནང་ལ་སྐྱབས་བཅོལ་བྱེད་འཚར་ལོངས་བྱས་ད་ཨ་ལས་བསམ་བློའི་ནང་ལ་ཡང་འཁོར་ཁག་པོ་ཞིག་འདུག་བ་ལགས་རེད་བ། ལོ་ལེ་བྱེད་དོན་ང་སྐྱབས་བཅོལ་ཡིན་བསམ་བྱས་ག་དུས་ཡིན་ནའང་མི་ལ་ཕེ་རས་བརྒྱབ་རོགས་པ་བྱེད་རོགས་བྱེད་སྡུག་སྐད་བརྒྱབ་བསྡད་མཁན་དེ་རེད་བ་ད་ད་ང་མི་ཨ་རི་གཞུང་གི་སྐུ་ཚབ་ཆགས་བྱས་མི་རྒྱལ་ཁབ་སྟོབས་ཆེན་འདི་གི་ད་སྐུ་ཚབ་ང་རེད་བསྡད་ཡོད་རེད་བ་ལགས། ན་རེད་བ། བྱེད་ད་འདི་ནས་ཐོག་ནས་ཡང་ལས་དོན་ད་ང་ཚོས་འཆུགས་པ་ཡིན་ན་ཡག་པོ་མི་འདུག་བ། བྱས་ཙང་ད་དེ་རིང་ངས་ད་ཅིག་ལྷན་ཚོགས་འདི་ཉམས་མྱོང་དང་ད་ཅིག་ཚོགས་གཙོའི་འགན་འཛིན་བྱས་པའི་སྟོང་ལོ་མང་པོ་ཚེ་དུས་ག་ལ་བ་ད་འདི་གས་ད་ང་ཚོ་སྤོབས་པ་ཆེན་པོའི་ཐོག་ནས་ཡང་ཅིག་གོ་སྐབས་ཟིམ་ཡག་ལ་སོགས་པ་ནུས་ཤུགས་བེད་སྤྱོད་བྱེད་ཡག་ལ་སོགས་པ་ཤེས་ཡོན་སློབ་སྦྱོང་ཡར་རྒྱས་བཏང་ཡག་དང་ལྷག་པར་དུ་གནའ་དེང་གཉིས་ཀྱི་སློབ་སྦྱོང་གནང་ཡག་དེ་གལ་ཆེན་པོ་རེད་འདུག་འདི་མ་བྱས་ན་བོད་པའི་འཐུས་ཚབ་དེ་ཡག་པོ་ཡང་མ་ཡོང་ཡག་གི་ཉེན་ཁ་ད་འདི་འདྲ་ཡོད་ཙང་ད་འདི་གས་ད་ཐུགས་སྣང་གནང་རོགས་གནང་ཞེས་བཤད་ཡིན། གླང་སློབ་སྦྱོང་གནང་ཡག་དེ་གླང། འོ་ལགས་བཀའ་དྲིན་ཆེ་འོ་ད་དེ་ག་རང་གི་ཐོག་ནས་ཨ་ནི་རེད་ང་རང་ཚོ་ངོ་སྤྲོད་དེ་ཡག་པོ་ཅིག་བྱུང་སོང་ཨ་ནི་ད་ང་ཚོའི་ཅིག་བསྟན་འཛིན་རྡོ་རྗེ་ལགས་ང་ཚོའི་ལས་རིམ་ནང་ཕེབས་རོགས་གནང་གཞོན་སྐྱེས་ཚོ་ལ་བཀའ་མོལ་གནང་རོགས་གནང་དང་ཨ་ནི་ང་རང་ཚོའི་ད་རྒྱལ་སྤྱིའི་ཆོས་དད་རང་དབང་གི་ལྷན་ཚོགས་ཀྱི་ཨ་ནི་བྱ་ལས་གནང་ཕྱོགས་ཐོག་ལ་ཡང་བཀའ་མོལ་གནང་རོགས་གནང་ཞུས་དུས་ང་ཚོ་ཞེ་དྲག་ད་ཅིག་གི་བོད་པ་ཅིག་ཨ་ནི་ཨ་མི་རི་ཀའི་གི་ཨ་ནི་ལྷན་ཚོགས་དེ་འདྲ་ཅིག་གི་ཚོགས་གཙོར་ཕེབས་པ་དེ་ལ་ཡང་ཨ་ནི་སྤོབས་པ་ཞེ་པོ་ཅིག་ཡོད་པའི་ཐོག་ནས་ཨ་ནི་བཀའ་དྲིན་ཞུ་གི་ཡོད་ལ་ཨ་ནི་ང་རང་ཚོའི་དེ་རིང་ལམ་སྟོན་གནང་བ་དེ་བཀའ་དྲིན་ཆེ་ཞུ་གི་ཡིན།